ཨོ་སི་ཀྲི་ལི་ཡའི་ནང་ས་ཁང་གི་གོང་ཚད་ཇེ་མཐོ་རུ་འགྲོ་བར་བརྟེན་མི་མང་པོ་ཁང་པ་ཐེངས་དང་པོ་ཉོ་བར་འགོག་རྐྱེན་འཕྲད་བཞིན་ཡོད་འདུག་འོན་ཀྱང་ཨོ་སི་ཀྲི་ལི་ཡའི་གཞུང་གིས་གནང་བའི་རོགས་དངུལ་བརྒྱུད་ཁང་པ་ཐོག་མར་ཉོ་མཁན་རྣམས་ལ་ཐུགས་ཕན་གསོས་ཀྱི་ཡོད། ལོ་ཉི་ཤུའི་གོང་ལ་ཨོ་སི་ཀྲི་ལི་ཡའི་རྒྱལ་ཡོངས་སུ་ཁང་པ་ཐོག་མར་ཉོ་མཁན་རྣམས་ལ་རོགས་སྐྱོར་གྱི་ལས་འཆར་ཞིག་འགོ་བཙུགས་ཡོད་པ་དང། ལས་འཆར་དེའི་འོག་ལ་ཐོག་མར་ཁང་པ་ཉོ་མཁན་དང་ཁང་པ་གསར་པ་རྒྱག་མཁན་རྣམས་ལ་རོགས་དངུལ་ཐེངས་རེ་གནང་གི་ཡོད་འདུག Stacy Urula ནི་ཕི་ལི་པིན་ནས་ཨོ་སི་ཀྲི་ལི་ཡར་སླེབས་པ་དང། ཁོང་མོར་ཁང་པ་ཐོག་མར་ཉོ་ཆེད་གཞུང་གི་རོགས་དངུལ་དེས་ཁྱད་པར་ཆེན་པོ་བཟོ་ས་རེད་ཅེས་ཁོང་མོས་གསུངས་དོན།

ངའི་ནང་མིས་ཟླ་བ་རེའི་ཁང་གླའི་ཚུལ་དུ་སྒོར་ཉིས་སྟོང་ལྷག་སྤྲོད་ཀྱི་ཡོད་པས་རུ་ཏི་ཧིལ་ས་ཁུལ་ལ་ཁང་པ་གོང་ཚད་རན་པོ་ཞིག་ཉོས་པ་ཡིན། དེ་ཡང། པ་ར་མ་ཏའི་ས་ཁུལ་ནང་ཡོད་པའི་ཁྲིམས་ལས་ཁང་གི་ལས་བྱེད་པ། སོ་ནི་ཡ་ཨ་ཀ་ར་ལགས་ཀྱིས་ཁང་པ་ཐོག་མར་ཉོས་ཆེད་རོགས་དངུལ་དེ་ཁང་པ་གསར་པ་ཉོ་མཁན་ལ་མ་གཏོགས་ཐོབ་ཀྱི་མེད་ཅེས་ཁོང་མོས་འགྲེལ་བརྗོད་གནང་བར། Absolutely brand new never lived in previously. ཁང་པ་དེ་གསར་པ་གསར་རྐྱང་ཡིན་པ་གང་ཞིག་ལ་དེ་སྔར་ཁང་པ་དེའི་ནང་མི་གཞན་སུ་ཡང་སྡོད་མྱོང་མེད་པ་དགོས། སྤྱིར་བཏང་བྱས་ན་ཁང་པ་འཛུགས་སྐྲུན་མཁན་གྱིས་ཁང་པ་དེ་གསར་པ་ཡིན་པའི་དཔང་ཡིག་ཞིག་ཁྱེད་ལ་སྤྲོད་ངེས་རེད། དེ་བཞིན་རོགས་དངུལ་དེ་ཐོབ་ཆེད་ཁྱེད་རང་ལོ་བཅོ་བརྒྱད་ལས་ཆེ་བ་དང། ཨོ་སི་ཀྲི་ལི་ཡའི་མི་སེར་དང་གཏན་འཇགས་སྡོད་མི་གང་རུང་ཞིག་ཡིན་དགོས་འདུག། ཡང་གལ་ཏེ་མི་གཉིས་ཀྱིས་མཉམ་དུ་ཁང་པ་ཞིག་ཉོས་པ་ཡིན་ན་མི་གཉིས་ལས་གང་རུང་གཅིག་ལ་ངེས་པར་དུ་གོང་གསལ་གྱི་ཆ་རྐྱེན་དེ་དག་ཚང་དགོས་ཞེས Melbourne ནས་ཡིན་པའི་ས་ཁང་ཚོང་ལས་པ Raghat Misho ལགས་ཀྱིས་གསུངས་དོན། You have to be a resident, okay. ཁྱེད་རང་ལ་རོགས་དངུལ་དེ་ཐོབ་པར་ངེས་པར་དུ་ཨོ་སྟྲེ་ལི་ཡའི་གཏན་འཇགས་སྡོད་མི་དང་ཡང་ན་མི་སེར་ཡིན་དགོས། དེ་མིན་ཕྱིའི་རྒྱལ་ཁབ་ཀྱི་མི་ལ་རོགས་དངུལ་དེ་ཐོབ་ཀྱི་མེད། དེ་ཡང་ཨོ་སི་ཀྲི་ལི་ཡའི་ས་ཁུལ་དང་མངའ་སྡེ་འདྲ་མིན་གྱི་བར་ཆེས་ཐོག་མའི་ཁང་པ་ཉོ་ཆེད་རོགས་དངུལ་གནང་ཕྱོགས་ལ་ཁྱད་པར་ཡོད། ཡིན་ན་ཡང་སྤྱིར་རོགས་དངུལ་དེ་ཐོབ་པ་ཡིན་ན་ཁྱེད་ཀྱིས་ཉོ་བའི་ཁང་པ་དེའི་ནང་ཟླ་བ་དྲུག་ངེས་པར་དུ་མུ་མཐུད་སྡོད་དགོས་པ་ཡིན། འོན་ཀྱང་སོ་ནི་ཡ་ཨ་ཀ་ར་ལགས་ཀྱིས་ཁྱེད་ཀྱིས་ཁང་པ་ཉོས་ཚར་རྗེས་གཞན་ལ་གླ་ན་ཡང་ཆོག་ཞེས་ཁོ་མོས་འགྲེལ་བརྗོད་གནང་བར།
You have to live in it for a period of six months within twelve ལོ་དང་པོའི་ནང་ཟླ་བ་དྲུག་ཁྱེད་ཀྱིས་ཁང་པ་དེའི་ནང་མུ་མཐུད་སྡོད་དགོས་པ་ཡིན། དཔེར་ན་ཁྱེད་ཀྱིས་ཟླ་བ་དྲུག་གཞན་ལ་ཁང་གླ་བཏང་བ་ཡིན་ན། དེའི་རྗེས་ཀྱི་ཟླ་བ་དྲུག་རང་ཉིད་སོ་སོ་ཁང་པ་དེའི་ནང་ངེས་པར་དུ་སྡོད་དགོས་པ་ཡིན། དེ་ཡང་ཁྱེད་ཀྱིས་ཆེས་ཐོག་མའི་ཁང་པ་ཉོས་ཆེད་རོགས་དངུལ་ཐོབ་པར་སྙན་ཞུ་འབུལ་སྟངས་མི་འདྲ་བ་ཡོད། ཁྱེད་ཀྱིས་རང་ཉིད་ངོས་ནས་མངའ་སྡེ་སོ་སོའི་འབྲེལ་ཡོད་ལས་ཁུངས་ལ་ཐད་ཀར་སྙན་ཞུ་འབུལ་ཆོག་ལ། ཡང་ན་ཁང་པ་ཉོ་སྐབས་བུ་ལོན་གཡར་མཁན་ལ་ཁྱེད་ཀྱི་ཚབ་ཏུ་སྙན་ཞུ་འབུལ་རོགས་ཞེས་རེ་སྐུལ་ཡང་གནང་ཆོག་པ་ཡིན། གལ་ཏེ་ཁྱེད་ལ་རོགས་དངུལ་ཐོབ་པ་ཡིན་ན་དེ་ཐད་ཀར་ཁྱེད་ལ་བུ་ལོན་གཡར་མཁན་ལ་སྤྲོད་ངེས་རེད། རོགས་དངུལ་དེ་རང་ཉིད་ཀྱི་འདོད་མོས་ལྟར་ཁྱོན་བསྡོམས་བུ་ལོན་ལས་འཐེན་ཆོག་ལ། ཡང་ན་ཐོག་མར་བཅོལ་འཇོག་དགོས་པའི་དངུལ་གྱི་ཚུལ་དུ་ཡར་བསྡོམས་ཆོག་པ་ཡིན། དེ་ཡང་ཉེ་དུས་ཨོ་སི་ཏྲེ་ལི་ཡའི་རྒྱལ་ཡོངས་སུ་ཁང་པའི་གོང་ཚད་འཕར་སྟངས་ལ་གཞིགས་ན། གཞུང་གི་རོགས་དངུལ་ཉུང་ཤས་དེ་མི་མང་པོའི་བློ་ལ་བབ་ཀྱི་མེད་ཅེས་ར་གད་མི་ཤོ་ལགས་ཀྱིས་གསུངས་དོན། སྤྱི་བཏང་བྱས་ན་གཞུང་གི་ཁང་པ་ཐོག་མ་ཉོ་མཁན་རྣམས་ལ་གནང་བའི་རོགས་དངུལ་དེ་ཧ་ཅང་ཉུང་ཉུང་ཡིན་ན་ཡང་དེ་ཐུགས་ཕན་གསོས་པ་ཡོང་གི་ཡོད། དེ་བཞིན Stacy Euro ལགས་ཀྱིས་ཀྱང་རོགས་དངུལ་མི་ཉུང་བ་དེ་མེད་པ་ལས་ཡོད་པ་དགའ་གི་རེད་ཅེས་ཁོང་མོས་གསུངས་དོན།
That is a good start and it is a good help རོགས་དངུལ་མི་ཉུང་བ་དེས་ཁྱེད་ཀྱི་ཁྱོན་བསྡོམས་བུ་ལོན་ལ་ཁྱད་པར་གང་ཡང་བཟོ་གི་མ་རེད། ཡིན་ན་ཡང་དེ་མཐའ་གཅིག་ཏུ་མེད་པ་ལས་ཡོད་པ་དགའ་གི་རེད་བསམ་གྱི་འདུག་དེ་ཡང་སྟབས་མ་ལེགས་པ་ཞིག་ལ Gaurav Vaishnava ལགས་དང་ཁོང་གི་ནང་མིས་ཉོས་བའི་ཁང་པ་དེའི་གོང་ཚད New South Wales མངའ་སྡེའི་ནང་ཆེས་ཐོག་མའི་ཁང་པ་ཉོ་ཆེད་རོགས་དངུལ་ཐོབ་པའི་ཆ་རྐྱེན་གྱི་གོང་ཚད་ལས་མཐོ་བ་ཡོད་པས་རོགས་དངུལ་ཐོབ་མེད་འདུག་འོན་ཀྱང་གོ་རབ་ལགས་ཀྱིས་ཁོང་ལ་རོགས་སྐྱོར་གཞན་ཐོབ་བྱུང་ཞེས་ཁོང་གིས་གསུངས་དོན། ང་ཚོར་ཆེས་ཐོག་མའི་ཁང་པ་ཉོ་ཆེད་ཀྱི་རོགས་དངུལ་དེ་ཐོབ་མེད་ན་ཡང། ཁང་པའི་གོང་ཚད་ཨོ་སྒོར་འབུམ་དྲུག་དང་ཕྱེད་ཀ་ལས་ཉུང་བ་ཡིན་པས Stamp Duty ཐོག་ཆག་ཡང་རག་བྱུང། མཐར་ས་ཁང་ཉོ་ཚོང་བ་ར་གད་མི་ཤོ་ལགས་ཀྱིས། ཆེས་ཐོག་མར་ཁང་པ་ཉོ་མཁན་འགའ་ཤས་ལ་དཔལ་འབྱོར་དཀའ་ངལ་འཕྲད་པའི་རྐྱེན། གཞུང་ལས་རོགས་དངུལ་བླངས་ཀྱང་དགོས་མཁོའི་ཆ་རྐྱེན་ལ་བརྩི་སྲུང་མ་གནང་བ། ཁང་པ་དེ་རང་ཉིད་མ་སྡོད་པར་གཞན་ལ་ཁང་གླ་གཏོང་གི་ཡོད་འདུག་པས། དེ་ལྟར་གནང་མཁན་རྣམས་ཀྱིས་རོགས་དངུལ་ཐོབ་པ་དེ་གཞུང་ལ་ཕྱིར་སློག་བྱེད་དགོས་པ་ཡོང་ངེས་རེད་ཅེས་གསུངས་ཡོད། First Home Owner Grant། སྟེ་ཆེས་ཐོག་མའི་ཁང་པ་ཉོ་ཆེད་རོགས་དངུལ་གྱི་ཚད་གཞི་དེ་མངའ་སྡེ་མི་འདྲ་བའི་བར་ཅུང་ཁྱད་པར་ཡོད། New South Wales མངའ་སྡེའི་ནང་མཚོན་ན་ཁང་པ་གསར་པ་གོང་ཚད་ཨོ་སྒོར་འབུམ་དྲུག་ཅན་ལ་རོགས་དངུལ་མང་ཤོས་སྒོར་ཁྲི་གཅིག་ཐོབ་ཀྱི་ཡོད་འདུག་ཡང Queensland མངའ་སྡེ་ལ་མཚོན་ན་ཁང་པ་ཐོག་མར་ཉོ་བ་དང་རྒྱག་པར་སྒོར་འབུམ་བདུན་དང་ཕྱེད་ཀ་ཡིན་ན་རོགས་དངུལ་གྱི་ཚུལ་དུ་སྒོར་སྟོང་ཕྲག་བཅོ་ལྔ་ཐོབ་ཀྱི་ཡོད་འདུག། དེ་བཞིན Northern Territory ནང་ཁང་པ་ཆེས་ཐོག་མར་ཉོ་ཆེད་ཁང་པའི་གོང་ཚད་ལྟོས་མེད་ལ་རོགས་དངུལ་སྒོར་སྟོང་ཕྲག་ཉི་ཤུ་རྩ་དྲུག་གནང་གི་ཡོད་འདུག་མ་ཟད་ཁང་པ་དེ་ངེས་པར་དུ་གསར་པ་དགོས་མེད་འདུག་ཡང Western Australia སྟེ་ནུབ་ཕྱོགས་ཨོ་སི་ཏྲེ་ལི་ཡའི་མངའ་སྡེའི་ནང་ཁང་པ་གོང་ཚད་ས་ཡ་གཅིག་ཅན་ཉོ་བ་ཡིན་ན་རོགས་དངུལ་སྒོར་ཁྲི་གཅིག་ཐོབ་ཀྱི་ཡོད་འདུག།